ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་དུ་ཡོད་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དྲུག་རེས་གཟའ་ཟླ་བའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་ཟི་ཁྲོན་ཞིང་ཆེན་གྱི་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་དུ་སླེབས་ཡོད་པ་དང་འཛིན་བཟུང་བྱས་པའི་བོད་མི་ཚོར་ཉེས་རྡུང་དྲག་པོ་བཏང་ཡོད་པའི་སྐོར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་ནང་ནས་རང་ཉིད་བདེ་འཇགས་ཆེད་དུ་མིང་འབོད་མ་བྱས་པའི་གནས་ཚུལ་མཁོ་སྤྲོད་པ་བརྒྱུད་ཤེས་རྟོགས་བྱུང་ཡོད་པ་སོགས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། གཤམ་ལ་ཝེ་ཏི་ནམ་རྒྱལ་ཁབ་ཀྱི་སེར་སྐྱ་ཕོ་མོ་ཉི་ཤུ་རྩ་ལྔ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཇལ་ཁ་བསྩལ་ཡོད་པ་དང་ཝེ་ཏི་ནམ་གྱི་གཞོན་སྐྱེས་ཚོས་ནང་ཆོས་སློབ་གཉེར་བརྒྱུད་སེམས་ཀྱི་ཞི་བདེ་ཡོང་བར་ཕན་ཐོགས་ཆེན་པོ་བྱུང་གི་ཡོད་པ་འགྲེལ་བརྗོད་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། ཁེ་ན་ཌའི་ཊོ་རོན་ཊོ་གཞུང་འབྲེལ་མིན་པའི་ཚོགས་པ་ལྔའི་སྣེ་ཁྲིད་འོག་ཁམས་སྡེ་དགེའི་ཕྱོགས་སུ་འབྱུང་བཞིན་པའི་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་དང་རྒྱ་ནག་གཞུང་ཚབ་ཁང་དུ་ངོ་རྒོལ་སྐད་འབོད་བྱས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་བོད་ཀྱི་སྲོལ་རྒྱུན་ཐང་ག་འབྲི་བའི་སྒྱུ་རྩལ་དེ་ནི་འཛམ་གླིང་ཡུལ་གྲུ་གང་ས་ནས་དགའ་མོས་བྱེད་ཡུལ་ཕྱོགས་སུ་གྱུར་ཡོད་ལ། ལྷག་པར་དུ་ནང་པའི་ཉམས་ལེན་སོགས་བརྒྱུད་ནས་དགའ་མོས་བྱེད་ས་ཞིག་ཡིན་ཞིང། བོད་པའི་མིང་ལ་ཐུགས་རྗེ་སྒྲོལ་མ་ལགས་ནི་ཧིན་ཌོ་ནི་ཤི་ཡ་ནས་རྒྱ་གར་རྡ་རམ་ས་ལར་ཐོག་མར་ནང་ཆོས་སློབ་སྦྱོང་དུ་ཡོང་སྟེ། ཕྱིས་སུ། ཐང་ག་འབྲི་བའི་སློབ་སྦྱོང་ཆེད་དུ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་ཡོད་པ་དང། ཁོང་གིས་བོད་ཡིག་སྦྱང་བ་དང་ཐང་བྲིས་སྦྱང་བ་སོགས་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་དཔྱད་བརྗོད་གླེང་སྟེགས་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇི་ཡམ་རྒྱལ་ས་སྦིར་སེལ་ནང་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་བསྐོང་ཚོགས་གནང་གི་ཡོད་ཅིང། རྒྱལ་སྤྱིའི་ནང་ནས་བོད་དོན་ལ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་ཐོབ་ཐོག་ཆེད་རྒྱལ་ཁབ་འདྲ་མིན་དང་ཕྱི་འབྲེལ་ལས་དོན་སྤེལ་ཕྱོགས་དང། བོད་དོན་ཞུ་གཏུག་གནང་ཕྱོགས་འགྲོ་བ་མིའི་ཐོབ་ཐང་དང་སྤྱི་དམངས་ཀྱི་ཚོགས་སྡེ་འདྲ་མིན་དང་མཉམ་འབྲེལ་བྱེད་ཕྱོགས་བཅས།

ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ལྔ་རེས་གཟའ་ཉི་མའི་ཉིན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཟེར་བའི་དམར་ཤོག་དྲུང་ཆེ་དང་ཟི་ཁྲོན་ཞིང་ཆེན་དམར་ཤོག་དྲུང་ཆེ་སོགས་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་ལ་སླེབས་ཡོད་པའི་སྐོར། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་ནང་ནས་རང་ཉིད་ཀྱི་བདེ་འཇགས་ཆེད་དུ་མིང་འབོད་མི་བྱེད་པའི་གནས་ཚུལ་མཁོ་སྤྲོད་པ་བརྒྱུད་ཤེས་རྟོགས་བྱུང་ཡོད་པ་དང། འོན་ཀྱང་དཔོན་རིགས་དེ་དག་གིས་ལས་དོན་བཀོད་སྒྲིག་ཇི་བྱས་དེ་དག་གི་གནས་ཚུལ་ཤེས་རྟོགས་མེད་པ་རེད།

ས་ཁུལ་ནང་བྱུང་པའི་གནས་ཚུལ་ཕྱི་ཕྱོགས་ཀྱིས་ཤེས་རྟོགས་མེད་པར་འགྱུར་སྲིད་པའི་ཐད་མང་ཚོགས་ཁྲོད་སེམས་ཁྲལ་བྱེད་མཁན་མང་པོ་ཡོད་པའི་སྐོར་ངོ་སྤྲོད་གནང་ཡོད་པ་རེད། འབྲི་ཆུའི་ཆུ་རྒྱུན་དུ་གནས་པའི་སྡེ་དགེ་དབོན་པོ་སྟོད་ཀྱི་གྲོང་ཚོ་གཉིས་དང་དགོན་པ་དྲུག་རྒྱ་ནག་གཞུང་གི་ཆུ་ཤུགས་གློག་ཁང་གསར་རྒྱག་བྱ་ཡུལ་འཁེལ་ཡོད་སྟབས་གྲོང་ཚོ་དང་དགོན་པ་དེ་དག་ས་གནས་གཞན་དུ་གནས་སྤོ་དགོས་ལུགས་བཤད་པར། ཐོག་མར་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་གི་ལས་ཁུངས་ཨ་མའི་མདུན་དུ་མང་ཚོགས་ནས་ངོ་རྒོལ་ཞུ་འབོད་ལས་འགུལ་འགོ་ཚུགས་པར་བརྟེན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་རེས་གཟའ་པ་སངས་ཉིན་དམིགས་བསལ་སྦྱོང་བརྡར་སྤྲད་པའི་དྲག་ཆས་ཉེན་རྟོག་པ་ཁྱོན་ཆེ་དབོན་པོ་སྟོད་ཁུལ་དུ་ཆེད་གཏོང་གིས་དབོན་པོ་སྟོད་དང། ཡེ་ན་དགོན་སོགས་ཀྱི་དགེ་འདུན་པ་དང་བོད་མི་ཁྱོན་ཆིག་སྟོང་ཙམ་འཛིན་བཟུང་བྱས་པ་དང་འཛིན་བཟུང་བྱས་པའི་བོད་མི་རྣམས་ལ་སོ་སོའི་ནང་ནས་རྩམ་པ་དང་ཉལ་གོས་འཁྱེར་དགོས་པའི་བཙན་བཀའ་ཡང་བཏང་འདུག། ཨ་མི་རི་ཀ་དང་ཁ་ན་ཏའི་ཕྱི་སྲིད་ལས་ཁུངས་ཀྱིས་བོད་མི་འབོར་ཆེན་འཛིན་བཟུང་བྱས་པ་དེ་དག་ཐད་ལ་སེམས་ཁྲལ་ཆེན་པོ་ཡོད་པ་དང་ཁོང་ཚོ་མགྱོགས་མྱུར་གློད་བཀྲོལ་གཏོང་དགོས་པའི་དགོས་འདུན་བཏོན་གནང་འདུག་དབུས་བོད་མིའི་སྒྲིག་འཛུགས་ནས་ཀྱང་རྒྱ་ནག་གཞུང་གིས་སྡེ་དགེ་ཁུལ་གྱི་བོད་མི་ཁྱོན་ཆེ་འཛིན་བཟུང་བྱས་པར་སྐྱོན་བརྗོད་གནང་འདུག་ལ་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་ཨ་མི་རི་ཀ་དང་ནུབ་ཕྱོགས་ཡུལ་གྲུ་ཁག་ནང་གི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ངོ་རྒོལ་སྐད་འབོད་ལས་འགུལ་སྤེལ་དང་སྤེལ་མུས་ཡིན་པ་རེད་འདུག། ཁེ་ན་ཌའི་ཊོ་རོན་ཊོའི་གཞུང་འབྲེལ་མིན་པའི་ཚོགས་པ་ལྔའི་སྣེ་ཁྲིད་འོག་ཁམས་སྡེ་དགེའི་ཕྱོགས་སུ་འབྱུང་བཞིན་པའི་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་བསྐྱེད་དང་རྒྱ་ནག་གཞུང་ཚབ་ཁང་དུ་ངོ་རྒོལ་སྐད་འབོད་བྱས་པའི་སྐོར་ལ་ཨུ་རྒྱན་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། སྐད་འབོད་ནང་ངོ་ཚ་རྒྱུ་མེད་པའི་རྒྱ་ནག་གཞུང་བོད་ནང་ལ་གསར་འགོད་ཀྱི་རང་དབང་དགོས་བོད་མི་གནས་སྤོས་བཙན་ཤེད་བྱེད་བཞིན་པ་མཚམས་འཇོག་དགོས་བོད་ཀྱི་ས་ཁུལ་སྡེ་དགེ་གྲོང་སྡེ་དང་དགོན་པ་སོགས་གཏོར་བཤིག་གཏང་རྒྱུ་མཚམས་འཇོག་དགོས་པ་བོད་ལ་རང་དབང་དགོས་པ་སོགས་ཀྱི་སྐད་འབོད་སན་འཇོརྗི་རུ་རྟེན་གཞི་བྱས་པའི་རྒྱ་ནག་གཞུང་གི་གཞུང་ཚབ་ལས་ཁུངས་མདུན་དུ་གཞུང་འབྲེལ་མ་ཡིན་པའི་ཚོགས་པ་མཉམ་རུབ་ཀྱི་གོ་སྒྲིག་འོག་ས་གནས་བོད་རིགས་མི་དམངས་དང། རྒྱ་རིགས་རྒྱབ་སྐྱོར་བ་ཁག་ཅིག་བཅས་ཁྱོན་མི་གྲངས་བརྒྱད་ཅུ་ལྷག་ཙམ་ཞིག་ལྷན་བཞུགས་གནང་ནས་སྡེ་དགེ་ཁུལ་གྱི་མི་དམངས་རྣམས་ལ་གདུང་སེམས་མཉམ་བསྐྱེད་ཀྱི་ལས་འགུལ་འདི་བཞིན། འདི་ཚེས་ཉི་ཤུ་ལྔ་ཉིན་སྤེལ་གནང་སོང། ཞི་བའི་སྐད་འབོད་ཀྱི་ལས་འགུལ་དེ་ཡི་ནང་རྒྱ་རིགས་སྐམ་ས་ཆེན་མོ་ནས་ཡིན་པ་སི་ཧྥུ་ལགས་དང་ཁོང་གི་ཕྱག་རོགས་ཁ་ཤས་ལས་འགུལ་ནང་ལྷན་ཞུགས་གནང་ནས་བོད་ཀྱི་ས་ཁུལ་སྡེ་དགེ་ཁུལ་ལ་བཙན་ཤེད་ཀྱིས་མི་དམངས་གནས་སྤོ་བྱེད་དགོས་པའི་གནས་སྟངས་དང་ཆུ་མཛོད་འཛུགས་སྐྲུན་སླད་གྲོང་སྡེ་དང་དགོན་པ་སོགས་གཏོར་བཤིག་གཏང་རྒྱུའི་སྲིད་ཇུས་དེ་བཞིན་བོད་མི་དང་ཤར་ཏུར་ཀི་སི་ཐན་ཧོང་ཀོང་རྒྱ་རིགས་མི་དམངས་བཅས་ཀྱི་མི་རིགས་རྩ་གཏོར་གྱི་སྲིད་ཇུས་བཅས་ལ་གོ་རྟོགས་ཡོད་པ་དང་ལྷན་དུ་རྒྱ་རིགས་གཞོན་སྐྱེས། ཚོར་ཆ་མཚོན་ན་ཡང་རྒྱ་ནག་གཞུང་གི་སྲིད་དབང་སྒེར་གཅོད་བཅས་ལ་གདོང་ལེན་བྱེད་མཁན་མང་དུ་འགྲོ་བ་བཞིན་རྒྱ་རིགས་གཞོན་སྐྱེས་ཚོས་དངོས་ཡོད་ལོ་རྒྱུས་ཤེས་པའི་ཐོག་ནས་རྒྱ་གཞུང་གི་བྱེད་བབ་ལ་གཞོན་སྐྱེས་ཚོས་ལས་འགན་ཆེན་པོ་ཞིག་ཡོད་པ་བཞིན་གཉིད་སད་བཞིན་ཡོད་པ་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང།

བཙན་ཤེད་ལ་ངོ་རྒོལ་དང་ངེས་པར་དུ་མཚམས་འཇོག་དགོས་པ་ཁེ་ན་ཏྲ་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་པ་སངས་ལྷ་མོ་ལགས་ནས་འགྲེལ་བརྗོད་གནང་བྱུང། ང་ཚོ་དེ་ཕྱི་ལ་ཡོད་པའི་གི་བོད་མི་ཚོས་གི་ཨ་ནི་ཁྱོད་རང་ཚོའི་དཀའ་ངལ་དེ་ང་ཚོ་སེམས་ལ་ཨ་ནི་ཚོར་ཐུབ་པའི་ཐོག་ནས་ཨ་ནི་འདུག་སེ་བྱས་ནས་ཞི་བའི་ངོ་རྒོལ་བྱེད་པ་སླེབས་ཡིན་དེ་ནང་བཞིན་ཁྱོད་རང་ཚོར་གདུང་སེམས་མཉམ་སྐྱེད་བྱེད་པ་ཨ་ནི་འདུག་སེ་བྱས་ནས་རྒྱ་མི་གཞུང་ཚབ་མདུན་ལ་འདུག་སླེབས་པ་ཡིན། དེ་བཞིན་ཚོགས་པ་ཁག་གི་སྐུ་ཚབ་ནས་གཅིག་མཚུངས་ཀྱིས་ཆུ་མཛོད་དང་ཡུལ་མི་གནས་སྤོས་གཏང་རྒྱུའི་སྲིད་ཇུས་ལ་མཇུག་སྒྲིལ་དང་བོད་མི་དེ་དག་གི་འཚོ་གནས་དང་རིག་གཞུང་བཅས་ལ་ཕོག་ཚབས་ཆེན་འགྲོ་ཉེན་ཡོད་པའི་གནས་སྟངས་ཁག་ངོ་སྤྲོད་གཏམ་བཤད་གནང་བ་དང་དེ་མིན་ལས་འགུལ་ནང་ཆ་ཤས་བླངས་མཁན་འཇམ་དཔལ་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་རྒྱུར། ད་རྒྱ་མིའི Embassy མདུན་ལ་ཚར་དང་པོ་འདུག་གནང་རྒྱུ་ཡོད་རེད། And then like དངོས་གནས་བོད་པ་སེམས་ཤུགས་འདུག་མང་བ་གྲོགས་ཅིག་དང་ལོག་ཨ་གྲོགས་ཅིག་འཚོ་བ་སླེབས་འདུག་ཨ་ནི་བོད་ནང་ལ་དེ message དེ་ང་ཚོ་བི་ཁྲོ་རོན་ཏོ་ནས་མཉམ་དུ་ཡོད་ལབ་ནས་དེ་ལ་ཨ་ནི་འཛོམས་འཛོམས་བྱས་ནས་སླེབས་ཡོད། རྩ་བའི་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གསར་འགྱུར་སྤེལ་བར་གཞིགས་ན་བོད་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་བོད་མི་གཅིག་སྟོང་ལྷག་ཙམ་ཞིག་འཇུ་བཟུང་བྱས་པའི་སྐོར་དང་དྲག་ཆས་ཉེན་རྟོག་པས་དགེ་འདུན་པ་དང། ཡུལ་མི་མང་པོ་ཉེས་རྡུང་ཚད་མེད་བཏང་བ་སོགས་ཀྱི་གནས་སྟངས་བྱུང་བ་འཁོད་འདུག་ད་དུང་དེ་ཁུལ་གྱི་བོད་མི་ཚོས་ཞི་བའི་འོག་ཆུ་མཛོད་རྒྱག་རྒྱུའི་སྲིད་ཇུས་དང་གནས་སྤོ་འགྲོ་རྒྱུར་འདོད་པ་མེད་པའི་ངུ་ངག་གིས་རེ་འབོད་ཞུས་པའི་རྐྱེན་གྱིས་བོད་མི་སྟོང་ཕྲག་གཅིག་ལྷག་ཙམ་ཞིག་འཇུ་བཟུང་དང་ཉེས་རྡུང་བཏང་བ་སོགས་ལ་གདུང་སེམས་མཉམ་སྐྱེད་ཀྱི་སླད་ལས་འགུལ་དེ་བཞིན་སྤེལ་བ་ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་སན་ནི་བསོད་ནམས་ལགས་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང། ད་རིང་ལས་འགུལ་འདི་ཚོགས་པ་འགའ་ཞིག་གིས་བྱེད་གནང་རྒྱུ་རེད། གངས་ཆུ་ཆུས CTO བྱས་མདོ་ཁམས་ཆུ་བཞི་སྒང་དྲུག་ས་གནས་གཞོན་ནུ་དང་བུད་མེད་ལྷན་ཚོགས་ཨོ་འདི་འདྲ་བཞིན་བྱེད་གནང་རྒྱུ་ལ་ཞོན། སཱན་ཇོར་ཇི་རུ་རྟེན་གཞི་བྱས་པའི་རྒྱ་ནག་གཞུང་གི་གཞུང་ཚབ་ལས་ཁུངས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད།

རྒྱ་ནག་གཞུང་གིས་བོད་སྡེ་དགེ་རྫོང་ཁོངས་ཀྱི་དབོན་པོ་སྟོད་ཁུལ་གྱི་བོད་མི་འཛིན་བཟུང་བྱས་པར་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ཧ་ཅང་གི་ཐུགས་འཚབ་ཡོད་པ་གསལ་སྟོན་གནང་འདུག་དེ་ཡང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་སྤྱི་དམངས་བདེ་འཇགས་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་དྲུང་གཞོན་དང་ཨ་མི་རི་ཀའི་བོད་དོན་ཆེད་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་རི་ཡ་ཛི་ཡ་མཆོག་གིས་ཕྱི་ཟླ་གཉིས་པའི་ཚེས་ཉེར་ལྔ་རེས་གཟའ་ཉི་མའི་ཉིན་སྤྱི་ཚོགས་དྲ་ལམ X ཐོག་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ཆུ་རགས་གསར་རྒྱག་ལས་གཞིའི་ཐོག་ནས་གྲོང་སྡེ་གནས་སྤོས་དང་དགོན་པ་རྩ་མེད་བཟོ་གཞིའི་ཉེན་ཚབས་ལ་བོད་མི་རྣམས་ཀྱིས་ངོ་རྒོལ་བྱས་རྐྱེན་འཛིན་བཟུང་བྱས་པའི་གནད་དོན་ཐད་ཐུགས་འཚབ་ཧ་ཅང་ཆེན་པོ་བྱུང་ལུགས་གསུངས་འདུག་ལ། རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་ལ་ངེས་པར་དུ་བརྩི་བཀུར་བྱེད་དགོས་རྒྱུ་དང་གཙང་པོ་དང་ས་ཞིང་བདག་ཉར་སྲིད་ཇུས་འཆར་འགོད་ལག་བསྟར་ནང་བོད་པ་ངེས་པར་དུ་ཚུད་དགོས་ཀྱི་རེད་ཅེས་གསུངས་འདུག་ད་དུང་ལྕམ་ཨུ་ཛི་ར་ཛེ་ཡ་མཆོག་གིས་སྤྱི་ཚོགས་དྲ་ལམ་དེའི་ཐོག་མུ་མཐུད་གསུངས་དོན་ལ། ལོ་ངོ་བརྒྱ་ཕྲག་མང་པོའི་ལོ་རྒྱུས་ལྡན་པའི་དགོན་སྡེ་དེ་ཚོ་ནི་བོད་བརྒྱུད་ནང་བསྟན་དགེ་འདུན་པ་ཚོའི་བཞུགས་གནས་ཡིན་པ་དང་དེ་ཚོའི་ནང་འགྲན་ཟླ་བྲལ་ཞིང་ཆེས་དཀོན་པའི་བོད་ནང་གི་རྩ་ཆེའི་རིག་གཞུང་གི་ཤུལ་བཞག་བདག་ཉར་གནང་བཞིན་ཡོད་སྟབས། བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་སྐད་ཡིག་ངོ་བོ་སྲུང་སྐྱོབ་བྱ་རྒྱུར་ཨ་མི་རི་ཀས་བོད་མི་ཚོར་རྒྱབ་སྐྱོར་ཡོད་ཅེས་གསུངས་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས Belgium རྒྱལ་ས Brussels ནང་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ལ། རྒྱ་ནག་གཞུང་གིས། ཆུ་ཤུགས་གློག་ཁང་འཛུགས་སྐྲུན་མི་བྱེད་རོགས་ཞེས་ཞུ་འབོད་བྱེད་མཁན་ས་གནས་མི་མང་ཆིག་སྟོང་ལྷག་འཛིན་བཟུང་བྱས་པ་སོགས་བོད་ནང་དུ་རྒྱ་ནག་གཞུང་གིས་དྲག་གནོན་བྱེད་པའི་གནས་ཚུལ་ཐོན་པ་དེ་ཡིས་བོད་ནང་གི་གནས་སྟངས་ཛ་དྲག་ཡོད་པའི་བློ་འཚབ་བཟོས་ཡོད་པ་རེད། དེ་ཡང་ལྷན་ཚོགས་དེའི་ཐོག་ཕེབས་པའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་ཀྱི་སྡེ་དགེའི་ཁུལ་དུ་འཚེ་མེད་ཞི་བའི་ཐོག་ནས་ཞུ་འབོད་བྱེད་མཁན་བོད་མི་ཚོའི་ཐོབ་ཐང་བརྩི་འཇོག་མི་བྱེད་པར་ཚད་ལས་འདས་པའི་དྲག་གནོན་བྱ་སྤྱོད་ལག་བསྟར་བྱེད་པ་ནི་བཟོད་ཐབས་མེད་པ་ཞིག་ཡིན་ཞིང་ང་ཚོས་རྒྱ་ནག་གཞུང་ལ་འཛིན་བཟུང་བྱས་པའི་བོད་མི་རྣམས་གློད་བཀྲོལ་གཏོང་དགོས་པ་དང་བོད་མི་ཚོའི་ཐོབ་ཐང་དང་རེ་འདོད་རྣམས་ལ་བརྩི་འཇོག་བྱ་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ལ། འཛམ་གླིང་སྤྱི་ཚོགས་ཀྱིས་བོད་ནང་བོད་མི་ཚོའི་འབོད་སྒྲ་དང་རྒྱ་ནག་གཞུང་གིས་བོད་ནང་དུ་ནོར་འཁྲུལ་སྲིད་བྱུས་ལག་བསྟར་བྱེད་པའི་བྱ་སྤྱོད་ལ་བོད་མི་ཚོས་ཁ་གཏད་གདོང་ལེན་བྱེད་པའི་དངོས་བདེན་གྱི་གནས་སྟངས་རྣམས་ངེས་པར་དུ་ཤེས་རྟོགས་ཐུབ་པ་གནང་དགོས་པའི་ནན་བརྗོད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་སྡེ་དགེའི་འབྲི་ཆུའི་ཆུ་རྒྱུན་དུ་ཆུ་ཤུགས་གློག་ཁང་འཛུགས་སྐྲུན་བྱེད་རྒྱུར་ས་གནས་བོད་མི་དང་དགོན་སྡེ་ཁག་ཅིག་གནས་སྤོ་བྱ་དགོས་པའི་བཀོད་ཁྱབ་བཏང་བར་རྒྱ་ནག་གཞུང་ལ་ཞུ་འབོད་བྱེད་མཁན་གྱི་འཚེ་མེད་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་དང་དགེ་འདུན་པའི་ཐོག་ལ་གཞི་རྒྱ་ཆེ་བའི་དྲག་གནོན་བྱས་པ་མ་ཟད་བོད་མི་ཆིག་སྟོང་ལྷག་འཛིན་བཟུང་བྱས་པའི་གནས་ཚུལ་ཐོན་པ་དེ་ཡིས་བོད་མིའི་ཆབ་སྲིད་དབུ་ཁྲིད་དང་བོད་དོན་རྒྱབ་སྐྱོར་བ་ཚོ་བློ་འཚབ་ཏུ་གྱུར་ཡོད་པ་རེད། རྒྱ་ནག་གཞུང་གིས་འབྲི་ཆུའི་སྟེང་དུ་ཆུ་ཤུགས་གློག་ཁང་འཛུགས་སྐྲུན་བྱེད་རྒྱུའི་ལས་གཞི་དེའི་ཐོག་ནས་ས་གནས་བོད་མི་ཧ་ལམ་ཉིས་སྟོང་ལྷག་ས་གནས་གཞན་དུ་གནས་སྤོར་འགྲོ་དགོས་པ་དང་ས་གནས་དེའི་ནང་དུ་ཆགས་པའི་དུས་རབས་བཅོ་གསུམ་པའི་སྐབས་བཞེངས་པའི་ལོ་རྒྱུས་ལྡན་པའི་དགོན་པ་གཏོར་བཤིག་གཏོང་གི་ཡོད་པར་བརྟེན་ནས་ས་གནས་རྒྱ་ནག་གཞུང་གི་ལས་ཁུངས་མདུན་དུ་བོད་མི་ཚོས་པུས་མོ་ས་ལ་བཙུགས་ནས་ཞི་བའི་ཐོག་ནས་ངོ་རྒོལ་ཞུ་འབོད་བྱེད་བཞིན་པའི་སྐོར། བོད་ནས་སོ་སོའི་བདེ་འཇགས་ཀྱི་ཉེན་ཁར་མ་འཛེམས་པར་ཕྱི་ཕྱོགས་སུ་བསྐུར་བའི་བརྙན་ཐུང་ནང་མཐོང་རྒྱུ་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་ཉིན་གསུམ་རིང་བྷ་ར་སེལ་ནང་དུ་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་ཐེངས་དགུ་པའི་ཐོག་ལ་འཛམ་གླིང་གི་རྒྱལ་ཁབ་ཁག་བཞི་བཅུ་ཞེ་གཉིས་ནས་བོད་མིའི་དབུ་ཁྲིད་དང་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ་བཅས་ཁྱོན་མི་གྲངས་བརྒྱ་དང་བདུན་ཅུ་ལྷག་མཉམ་ཞུགས་གནང་སྟེ། བོད་མིའི་རང་དབང་འཐབ་རྩོད་མདུན་སྐྱོད་བྱ་ཕྱོགས་ཀྱི་ཐོག་ལ་གོ་བསྡུར་གནང་ཡོད་པ་རེད་འདུག། གཤམ་ལ་ཝེད་ནམ་རྒྱལ་ཁབ་ཀྱི་སེར་སྐྱ་ཕོ་མོ་ཉི་ཤུ་རྩ་ལྔ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་ཁ་བསྩལ་ཡོད་པ་དང་ཝེད་ནམ་གྱི་གཞོན་སྐྱེས་ཚོས་ནང་ཆོས་སློབ་གཉེར་བརྒྱུད་སེམས་ཀྱི་ཞི་བདེ་ཡོང་བར་ཕན་ཐོགས་ཆེན་པོ་བྱུང་གི་ཡོད་པ་འགྲེལ་བརྗོད་གནང་ཡོད་པའི་སྐོར་ལ་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་འཆར་ཅན་ལྟར་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། བོད་རིགས་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་སྣ་ཚོགས། ཕྱི་རྒྱལ་མི་རིགས་བཅས་ལ་སྤྱི་ཟླ་གཉིས་པ་གི་ཚེས་པ་ཉེར་དྲུག་གི་ཉི་མ་ཐུགས་རྗེས་འཚོ་སྟེ་བཀའ་དྲིན་ཆེན་པོའི་སྒོ་ནས་མཇལ་ཁ་སྩལ་ཡོད་ཅིང། དེའི་ནང་ལྷོ་ཤར་ཨེ་ཤི་ཡ་གི་དམར་ཤོག་རྒྱལ་ཁབ་ཝེད་ནམ་གྱི་སེར་སྐྱ་ཕོ་མོ་ཉི་ཤུ་རྩ་ལྔ་ལའང་མཇལ་ཁ་སྩལ་ཡོད་པ་དང། ཁོ་ཚོའི་རུ་ཁག་དེར་མཇལ་ཁ་བཀོད་སྒྲིག་གནང་མཁན་ལྕམ་ཐུའུ་ཡན་ཐུའུ་ལགས་ནས།

ཝེ་ཏི་ནམ་ནི་སྲོལ་རྒྱུན་གྱི་ཆ་ནས་ནང་བའི་རྒྱལ་ཁབ་ཟིག་སྟེ་མི་འབོར་བརྒྱ་ཆའི་བརྒྱད་ཅུ་ནས་དགུ་བཅུ་གི་བར་ར་ནང་ཆོས་ལ་དད་པ་གནང་མཁན་ཡིན་པ་དང། ཡིན་ནའང་གཙུག་ལག་ཁང་དུ་སྨོན་ལམ་འདེབས་པ་ཙམ་མ་གཏོགས་ནང་ཆོས་སློབ་གཉེར་གྱི་མཐུན་རྐྱེན་འཛོམས་པོ་མེད་པས། འདིར་ཡོང་ནས་གོང་ས་མཆོག་ལ་མཇལ་བ་དང་ནང་ཆོས་སློབ་གཉེར་གྱི་གོ་སྐབས་མཐོང་སྟེ། གཞོན་སྐྱེས་མང་བོའི་མི་ཚེ་ལ་འགྱུར་བ་ཕྱིན་པ་དང་མི་ཚེ་ལ་སྙིང་བོ་ལོན་པ། སེམས་ཀྱི་བདེ་སྐྱིད་འཚོལ་བར་ཕན་ཐོགས་འབྱུང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག་ཡང་ཁོང་ཚོའི་རུ་ཁག་གི་འགོ་ཁྲིད་ཧོང་ཧའེ་ལགས་ནས་ཀྱང། སོ་སོའི་སེམས་ནང་ང་གོང་ས་མཆོག་ལ་མཇལ་ཏེ་འགུལ་སྐྱོད་ཤུགས་ཆེ་བྱུང་བ་མ་ཟད་དུ། ཁོང་གི་ཐུགས་རྗེའི་བྱིན་རླབས་ལ་བརྟེན་ནས་སོ་སོའི་སེམས་ནང་གཞན་ཕན་གྱི་བསམ་པ་ཤུགས་དྲག་སྐྱེ་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་གི་འདུག། And deep in my heart I remember His Holiness is a Dharma leader and a peace leader, སོ་སོའི་སེམས་ཀྱི་གཏིང་ནས་གོང་ས་མཆོག་ནི་ཆོས་དང་བྱམས་བརྩེ་ཞི་བདེ་དང་སྙིང་རྗེ་བཅས་ཀྱི་དེད་དཔོན་ཆེན་པོ་ཟིག་ཡིན་པར་ཚོར་གྱི་ཡོད་པར་བརྟེན། ཁོང་གི་མཇལ་ཁ་དང་གསུང་ཆོས་ཀྱི་བྱིན་རླབས་ཐོབ་རེས་བཞིན་སོ་སོའི་སེམས་ནང

དམིགས་བསལ་ང་རང་སྒེར་ངོས་ནས་གོང་ས་མཆོག་གི་གསུང་ཆོས་ནི། སོ་སོའི་སེམས་ནང་བྱམས་བརྩེ་འབྱུང་བ་དང་མི་ཚེ་བྱམས་བརྩེ་ལྡན་པ་གི་ངང་ང་སྐྱེལ་བ་གི་སྐུལ་ལྕག་ཤུགས་ཆེ་ཤོས་དེ་ཡིན་པ་འགྲེལ་བརྗོད་གནང་སོང། ཡང་མཇལ་བཅར་བ་ཝེད་ནམ་གྱི་གཞོན་སྐྱེས་ཐའེ་ཡང་ཁ་ལགས་ནས་ཁོ་རང་གོང་ས་མཆོག་གི་ཞལ་རས་མཇལ་ཙམ་གྱིས་སེམས་ནང་བདེ་སྐྱིད་དཔག་ཏུ་མེད་པ་ཟིག་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་སོང།

སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་གི་ལོར་ལྷོ་བྱང་ཝེ་ཏི་ནམ་གཅིག་གྱུར་གྱིས་དམར་ཤོག་གི་དབང་སྒྱུར་འོག་ག་ཤོར་བ་ནས་བཟུང་ཝེ་ཏི་ནམ་ནི་སྤྱི་ཚོགས་རིང་ལུགས་ཀྱི་རྒྱལ་ཁབ་ཟིག་ཡིན་པས། འགྲོ་མིའི་ཐོབ་ཐང་དང་ཆོས་དད་རང་དབང་བཀག་སྡོམ་སོགས་དཀའ་ངལ་ཆེན་པོ་འཕྲད་ཡོད་ནའང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་གི་ལོ་ནས་རྒྱ་ནག་དང་འདྲ་བར་སྤྱི་ཚོགས་རིང་ལུགས་ཀྱི་ཁྲོམ་རའི་དཔལ་འབྱོར་ལམ་ལུགས་ལག་བསྟར་གྱིས། དཔལ་འབྱོར་སྒོ་འབྱེད་ཀྱིས་ད་ཆ་ཡར་རྒྱས་སུ་འགྲོ་བཞིན་པ་གི་རྒྱལ་ཁབ་ཟིག་ཡིན་སྟབས། སོ་སོའི་ཕ་མེས་ཀྱི་ཆོས་ལུགས་ནང་ཆོས་ལ་དོ་སྣང་དོན་གཉེར་གྱིས། བོད་མིའི་འགོ་ཁྲིད་གོང་ས་མཆོག་ལ་མཇལ་བཅར་བ་དང་གསུང་ཆོས་ཞུ་མཁན་གྱི་བོད་རྣམ་པ་ཧ་ཅང་མང་པོ་ཡོང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་ཨ་མི་རི་ཀའི་མེ་ས་ཆུ་སི་མངའ་སྡེའི་གྲོང་ཚོ་ཞིག་གིས་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་སྟེ་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་པ་སྲུང་བརྩི་ཞུ་རྒྱུ་ཡིན་པ་རེད་འདུག་དེ་ཡང Tibetan Reviewའམ་བོད་གནས་བསྐྱར་ཞིབ་ཞེས་པའི་ཐོག་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀའི་མངའ་སྡེ་མེ་ས་ཆུ་སི་ཡི Amherst གྲོང་ཚོས་འཛམ་གླིང་ཁྱོན་ཡོངས་སུ་གནས་པའི་བཙན་བྱོལ་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་མཚོན་དོན་དུ་ཕྱི་ཟླ་གསུམ་པའི་ཚེས་བཅུ་བོད་མིའི་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་ལྔ་པ་དང་སྟབས་བསྟུན། གྲོང་སྡེ་ལས་ཁང་ཐོག་ཏུ་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་རྒྱུ་དང་གྲོང་སྡེ་ལྷན་ཁང་གི་བསྒྲགས་གཏམ་སྒྲོག་སྦྱང་གནང་རྒྱུ། ཨམ་ཧཱས་ནས་ཨིས་ཧམ་ཊོན་བར་གོམ་བགྲོད་བྱ་རྒྱུ་བཅས་ཀྱི་འཆར་གཞི་ཡོད་པ་རེད་འདུག་དེ་བཞིན་ཨམ་ཧཱས་གྲོང་ཚོ་ལྷན་ཁང་གི་འགོ་ཁྲིད་ལེན་གྷིར་སི་མཱར་ཞུ་བས་ང་ཚོས་བོད་མིའི་རང་དབང་སྒེར་ལངས་ཀྱི་དུས་དྲན་དེ་ལྟ་བུ་སྲུང་བརྩི་ཞུ་རྒྱུའི་གོ་སྐབས་བྱུང་བ་ནི་དགའ་པོ་བྱུང། ཉིས་སྟོང་བཅོ་བརྒྱད་ནས་བཟུང་དེ་ལྟར་སྲུང་བརྩི་ཞུ་བཞིན་ཡོད་པ་རེད། དེ་ཡིས་བཙན་བྱོལ་བོད་མི་རྣམས་ལ་གདུང་སེམས་མཉམ་བསྐྱེད་ཞུ་རྒྱུའི་དུས་ཚིགས་གལ་ཆེ་ཞིག་ཡིན་པ་མཚོན་གྱི་ཡོད། ང་ཚོས་མུ་མཐུད་ནས་ང་ཚོའི་ཁྱིམ་མཚེས་དང་གྲོགས་པོ་གྲོགས་མོ་རྣམས་དང་མཉམ་དུ། མ་འོངས་པ་བཟང་ཕྱོགས་སུ་འཕེལ་རྒྱས་འགྲོ་རྒྱུའི་འདུན་པ་བཅངས་བཞིན་ཡོད་ཅེས་གསུངས་འདུག་ད་དུང་ཨམ་ཧཱས་ནང་དུ་ཡོད་པའི་མེ་ས་ཆུ་སི་ཡི་བོད་རིགས་སྤྱི་མཐུན་ཚོགས་པས

བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཚུལ་ཁྲིམས་ཀུན་བཟང་ལགས་ཀྱིས། འཛམ་གླིང་ནང་དུ་འགྲོ་བ་མིའི་ཐོབ་ཐང་དང་དྲང་བདེན། ཞི་བདེ་བཅས་ལ་རྩ་ཆེར་འཛིན་མཁན་ཚོས། བོད་ནང་དུ་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་ཐོག་ལ་ངོ་རྒོལ་དང་སྐྱོན་བརྗོད་བྱ་དགོས་པ་དང། བོད་ནང་དུ་སོ་སོའི་གཞི་རྩའི་ཐོབ་ཐང་མེད་པ་དང། དྲག་གནོན་དང་དབྱེ་འབྱེད་དཀའ་ངལ་མྱོང་བཞིན་པའི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་དང་ཁོང་ཚོའི་འཐབ་རྩོད་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ཅེས་གསུངས་འདུག། ཐེངས་འདིའི་བཅར་འདྲི་ལེ་ཚན་ནང་བོད་ཀྱི་སྲོལ་རྒྱུན་ཐང་ག་འབྲི་བའི་སྒྱུ་རྩལ་དེ་ནི་འཛམ་གླིང་ཡུལ་གྲུ་གང་ས་ནས་དགའ་མོས་བྱེད་ཡུལ་ཕྱོགས་སུ་གྱུར་ཡོད་ལ། ལྷག་པར་དུ་ནང་པའི་ཉམས་ལེན་སོགས་བརྒྱུད་ནས་དགའ་མོས་བྱེད་ས་ཞིག་ཡིན་ཞིང། བོད་པའི་མིང་ལ་ཐུགས་རྗེ་སྒྲོལ་མ་ལགས་ནི་ཧིན་རྡུ་ནི་ཤི་ཡ་ནས་རྒྱ་གར་རྡ་རམ་ས་ལ་ཐོག་མར་ནང་ཆོས་སློབ་སྦྱོང་དུ་ཡོང་སྟེ། ཕྱིས་སུ་ཐང་ག་འབྲི་བའི་སློབ་སྦྱོང་ཆེད་དུ་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་ཡོད་པ་དང། ཁོང་གིས་བོད་ཡིག་སྦྱོང་བ་དང་ཐང་འབྲི་སྦྱོང་བ་སོགས་སྐོར་ལ་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། གཟིགས་རྣམ་ལྷན་རྒྱས་སྐུ་ཁམས་བཟང། བོད་ཀྱི་སྲོལ་རྒྱུན་ཐང་རིས་སྒྱུ་རྩལ་ཐད་ནས་བོད་བརྒྱུད་ནང་བསྟན་དང་ཤུགས་ཆེའི་འབྲེལ་བ་ཡོད་པ་དང་བོད་པ་ཚོས་ཕྱག་དང་མཆོད་འབུལ་གྱི་རྣམ་པ་ཡང་མཚོན་ཐུབ་ཀྱི་ཡོད་རེད། ཐེངས་འདིའི་ལེ་ཚན་ནང་ད་ལྟའི་ཆར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་ལྷ་བྲིས་པ་ཝི་ཝི་ཡང་ན་བོད་མིང་ལ་ཐུགས་རྗེ་སྒྲོལ་མ་ལགས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལེ་ཚན་ནང་གི་ཁོང་གི་བོད་ཀྱི་སྲོལ་རྒྱུན་ཐང་རིས་ལ་དབྱིངས་ཇི་ལྟར་སླེབས་ཡོད་མེད་སོགས་ཀྱི་ཐད་ནས་བཀའ་མོལ་གནང་གར་ཕེབས་ཡོད། ཁོང་ནི Indonesia ནས་ཡིན་པ་དང་བཞུགས་སྒར་ནས་ནང་ཆོས་དང་ལྷན་བོད་ཡིག་ཀྱང་སྦྱངས་ཡོད་པ་རེད་འདུག་ཐུགས་རྗེ་སྒྲོལ་མ་ལགས་ཁྱེད་རང་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལེ་ཚན་ལ་མཉམ་ཞུགས་གནང་བར་འཚམས་འདྲི་ཞུ་བ་དང་སྦྲགས། ཐོག་མ་དེ་ལ་ཡང་ཐེངས་འདིའི་ལེ་ཚན་གཟིགས་རྣམ་ལྷན་རྒྱས་ལ་ཁྱེད་རང་གིས་སོ་སོའི་སྐོར་དང་མཉམ་དུ། ཁྱེད་རང་གིས་བོད་ཡིག་ག་དུས་སྦྱངས་མིན་གྱི་ཐད་ནས་ངོ་སྤྲོད་ཞིག་གནང་རོགས་གནང། ལགས་སོ། ཐུགས་རྗེ་གནང། བཀྲ་ཤིས་བདེ་ལེགས་ངའི་མིང་ཝི་ཝི་ཡིན། ཨ་ནི་ང་ཨིན་དོ་ནེ་ཤི་ཡ་ནས་ཡིན། ཨ་ནི་ཐང་ག་འབྲི་ཡག་དེ་ཉིས་སྟོང་བཅུ་དྲུག་ལ

བོད་སྐད་དང་བོད་ཡིག་སྦྱངས་པ་ཡིན། ལགས་སེ། ད་ཝི་ཝི་ལགས་ཁྱེད་རང་གིས་ཐོག་མ་ཐང་ག་འབྲི་ཡག་གི་སྒང་ལ་དབྱིངས་ག་འདྲ་ཞིག་སླེབས་རེད་པས། དང་པོ། ད་ང་ཆུང་ཆུང་ནས་རི་མོ་འབྲི་ཡག་དཔེ་དགའ་པོ་ཡོད། སོ་སོ་རི་མོ་འབྲི་ཡག་དགའ་པོ་ཡོད་ཨ་ནི་ང college སྐབས་སུ་ང་ངའི་གི major། ཡང design རེད་ཤག། དེ་རྗེས་ལ་ང་ཐང་ག་དེ་མཐོང།

ལས་ཀ་གཞན་པ་བྱས་ནས་ཐང་ག་འདི་གཡོལ་ན་ནི་ཏོག་ཙམ་སེམས་ཏོག་ཙམ་ཕམ་གྱི་འདུག། ཨ་ལེ་ལགས་སེ། ད་ཁྱེད་རང་གིས་ལྷ་བྲིས་སྦྱངས་བྱས་སོ་སོ་སྒེར་གྱི་ངོས་ནས་ཕན་ཐོགས་ག་འདྲ་བྱུང་སོང་པས། འདི་ལྟར། ང་ལ། ཕན་ཐོགས་པོ་ཞེ་པོ་བྱུང་སོང་འགྱུར་བ་ཡང་མང་པོ་ཐེབས་སོང། དེ་ཡང། ཐང་ག་གཅིག་པུ་ལབ་ན་ཡང།

སེམས་ཡང་གྲ་སྒྲིག་བྱེད་དགོས་རེད་ཏོག་ཙམ་ལྷོད་ལྷོད་བྱེད་དགོས་རེད་ཨ་ནི་གཞི་ནས་འགོ་ཚུགས་ཨ་ནི་ག་ལེ་ག་ལེ་དང་རིམ་བཞིན་རིམ་བཞིན་སྦྱོང་བརྡར་བྱེད་ར་རིམ་བཞིན་རིམ་བཞིན་ཉམས་ལེན་བྱེད་ཨ་ནི་རང་བཞིན་གྱིས་སེམས་ཀྱི་ཡང་ཏོག་ཙམ་ལྷོད་ལྷོད་བྱས་ཆགས་ཀྱི་འདུག། ལགས་སེ། ད་ཐང་ག་འབྲི་བའི་བརྒྱུད་རིམ་ནས་ཁྱེད་རང་གིས་ད་དགའ་ཤོས་འདུག་དེ་ག་གི་ཆགས་བསྡད་འདུག། ཐང་ག་འབྲི་ཡག་དགའ་ཤོས་ཚང་མ་འདྲ་འདྲ་ཡིན་གྱི་རེད།

མཇུག་ཏུ་དཔྱད་བརྗོད་གླེང་སྟེགས་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་བཞིན་ཡོ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇམ་རྒྱལ་ས་སྦིར་སལ་ནང་ཉིས་སྟོང་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གསུམ་ནས་ཉི་ཤུ་ལྔ་བར་བསྐོང་ཚོགས་གནང་གི་ཡོད་ཅིང། རྒྱལ་སྤྱིའི་ནང་ནས་བོད་དོན་ལ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་ཐོབ་ཐུབ་ཆེད་རྒྱལ་ཁབ་འདྲ་མིན་དང་ཕྱི་འབྲེལ་ལས་དོན་སྤེལ་ཕྱོགས་དང།

ད་མང་དུ་མང་དུ་ཕྱིན་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ད་ག་ནང་བཞིན་ད་རེས་ཅིག Brussels ནང་ལོགས་ལ་བསྐོང་ཚོགས་གནང་བའི་གི་རྒྱལ་སྤྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་ནང་ལོགས་ལ་ཅིག་གྲོས་བསྡུར་གནང་བའི་གི་བརྗོད་གཞི་ཁག་ཅིག་རེད་ད་ག་ནང་བཞིན་ད་ལྟ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ལོ་འདིའི་གི་དུས་ཚོད་འདི་དང་བསྟུན་བྱས་ད་རེས་ད་རྒྱལ་སྤྱི་ནང་ལོགས་ལ་རྒྱབ་སྐྱོར་ཚོགས་པ་ཁག་གི་གལ་གནད་རེད་ད་ག་ནང་བཞིན་གནད་འགག་དེ་དེ་བས་ད་དེ་སྔ་ལས་ཤུགས་ཆེ་རུ་ཕྱིན་ཡོད་པ་ཅིག་ཚང་མས་ངོས་འཛིན་བྱས་འདུག་ཡོད་དུས་ནི། ད་རེས་ཀྱི་ད་ལྷན་ཚོགས་འདིའི་ཐོག་ལ་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་གསུང་བཤད་རེད་ད་ག་ནང་བཞིན་ཅིག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དངོས་སུ་ད་ད་རེས་ཀྱི་ཚོགས་འདུ་འདིའི་ནང་ལོགས་ཕེབས་བྱས། གཅིག་བོད་དོན་རྒྱབ་སྐྱོར་ཚོགས་པ་གཙོས་པའི་གི་ད་རྒྱལ་སྤྱིའི་ནང་ལོགས་ལ་བོད་དོན་ལ་ཐུགས་སྣང་ཡོད་མཁན་དང་རྒྱབ་སྐྱོར་གནང་མཁན་ཚོ་ལ། གཅིག་བོད་པའི་གི་གནད་དོན་རྒྱབ་སྐྱོར་གནང་དགོས་པའི་གི་རྒྱུ་མཚན་དང་བོད་མིའི་སྒྲིག་འཛུགས་ཀྱི་ཐབས་ཇུས་ཁག་ཅིག་ངོ་སྤྲོད་གནང་ཡོད་རེད་ཨ་འདི་ནས་ད་རིང་གི་ལེ་ཚན་འདིའི་ནང་རིམ་པས་དེ་འབྲེལ་གྱི་སྐོར་ལ་གཅིག་གླེང་སློང་ཞུ་ཡས་ཡིན་ཨ་ད་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ངོ་སྤྲོད་བྱེད་ཀྱི་ཡིན།

སུམ་བཅུ་སོ་བཞི་འདིའི་རིང་ལ་ཡང་ད་ཁྱད་པར་ག་རེ་འགྲོ་ཡོད་ཟེར་དེ་ང་ཚོ་དཔྱད་པ་བྱེད་ཡ་དུས་ཚིགས་ཤིག་རེད་བསམ་གྱི་འདུག་དེ་ལོ་སུམ་བཅུ་སོ་བཞིའི་ནང་ལོགས་ལ་ཚོགས་འདུ་ཐེངས་ཐེངས་དགུ་ཚོགས་པ་རེད་ད་རེས་བརྩིས་པའི་ཐེངས་དགུ་ཚོགས་པ་རེད་ད་ཚོགས་འདུ་དང་པོ་དེ་འགོ་ཚུགས་སྟངས་དེ་ག་འདྲས་ཅིག་གང་ལ་ཚུགས་འདུག་དེའི་སྐབས་ཀྱི་གནས་བབ་འགྲོ་བ་དེ་ག་འདྲས་ཅིག་རེད་ཤག་དེ་དུས་བོད་པའི་གི

ཅིག། འཕྲལ་ཕུགས་གཉིས་ཀ་ལ་ཡང་དགོངས་པ་བཞེས་བྱས་ནི། ཟིན་པའི་བརྡ་ད་དེ་ཕྱག་ལས་གནང་བཞག་པ་འདི་འདྲས་ཅིག་རེད་ཤག་ད་འདི་ནང་ལོགས་ཕྱག་ལས་དེ་ང་ཚོ་ག་ཚད་གྲུབ་འདུག་ག་འདྲས་ཅིག་ལེགས་སོན་བྱུང་ཡོད་རེད་ཟེར་འདི་གས་དེ་ང་ཚོ་ཏན་ཏན་ལྟ་ཐུབ་ཡ་ཅིག་རེད་ཤག་གང་ཡིན་ཟེར་ན། དེ་དུས་ཟིན་པ་དང་པོ་འཆར་གཞི་ནང་ལོགས་ལ་ཡང་ལོ་ལྔ་ཚན་གཅིག་གི་ནང་ལོགས་ལ་བོད་མིའི་འཐབ་རྩོད་ཀྱི་ལས་འགུལ་གནང་ཕྱོགས་འདི་གས་དེ་ལ་ཡང།

དེ་ད་ལྟ་དཔེར་ན་ཡུ་རོབ་ནང་འདྲ་བ་ཡིན་ན་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་རེད་ད་བོད་ཀྱི་རྒྱལ་དར་སྒྲེང་འཛུགས་གནང་ཡ་དེ་གསུམ་བཅུའི་དུས་དྲན་སྐབས་ལ་ཡ་རྒྱལ་དར་སྒྲེང་འཛུགས་གནང་ཡ་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་དེ་དུས་ནས་དེ་གང་ལྟར་དགོངས་པ་བཞེས་བྱས་བཀའ་བསྡུར་གནང་དེ་བ་ཅིག་ནི། རྒྱབ་སྐྱོར་གནང་མཁན་ཚོ་ལ་ཡ་སྐུལ་མ་གནང་བའི་གི་ད་ལྟ་མངོན་སུམ་ད་ཐོག་མཐོང་ཡ་ཡོད་དེ་བ་ཇར་མ་ནི་གཅིག་པུ་ནང་ལོགས་ལ་དཔེར་ན་གྲོང་ཁྱེར་སུམ་བརྒྱ་ནང་ལོགས་ལ་ཡ་གསུམ་བཅུའི་དུས་དྲན་སྐབས་ལ་རྒྱལ་དར་བཙུགས་ཡོད་རེད་པ་ད་དེ་གས་དེ་སྐབས་དེ་དུས་ཀྱི་འཆར་གཞི་དེ་གས་དེ་དང་གོ་འབྲེལ་བ་ཡོད་དེ་བ་ཅིག་ཏན་ཏན་ཡིན། ཆོག་གི་རེད་ལ་དེ་ནས་ང་ཚོ་ཚོད་དཔག་བྱེད་ཐུབ་ཡས་ཞིག་རེད་ཤག། དེ་ནས་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ཞིག་གཏོང་དྲ་རྒྱ་ད་ལྟ Tibet dot net ཟེར་ཏེ། དེ་སྐབས་དེ་དུས་ཁོང་རྣམ་ཚོས་ཀྱི་དེ་འདྲའི་གི་དྲ་རྒྱ་ཞིག་དགོས་ཀྱི་འདུག་ཟེར་ནས་བཀའ་མོལ་ཞིག་གནང་འདུག་ཨ་དགུ་བཅུ་ཐམ་པའི་ལོ་ལ་ཡ། ད་ད་ལྟ་དེ་དྲ་རྒྱ་དེ་ཡོད་རེད་ཡོད་པ་ཙམ་མ་རེད་དེ་ཤུགས་ཆེན་པོ་ཞེ་པོ་ཅིག་བྱས། ཨ་དྲ་རྒྱ་དེའི་ཐོག་ནས་ད་འཛམ་བུ་གླིང་ནང་ལོགས་ལ་ཡ་ད་བོད་ཀྱི་གནས་ཚུལ་ཐོག་ལ་ཡ་མཁྱེན་རྟོགས་དགོས་ཡ་ཡིན་ན་ལམ་སང་ད་ལྟ་ཐུབ་ཡ་ཡོད་པ་ཞིག་དེ་འདྲའི་ཆགས་འདུག་ག་རེད་པ་དེ། དེ་གས་དེ་ཁོག་ཤུགས་ཆེན་པོ་ཞེ་པོ་ཅིག་རེད་ཨ་དེ་ནས་ད་ལྟ་རྒྱལ་བ་རིན་པོ་ཆེའི་དགོངས་པའི་ནང་ལོགས་ལ་རྒྱ་མིའི་གཞོན་སྐྱེས་མི་རབས་ལ་སྙོབ་པ་བྱེད་ཡག་ཡོག་རེད་བ་ཨ་དེ་གས་དེ་ལ་བོད་ཀྱི་ད་ལྟའི་དབུ་མའི་ལམ་གྱི་སྲིད་བྱུས་ད་ཅི་ཐང་ཅིག་དབུ་མའི་ལམ་གྱི་སྲིད་བྱུས་ད་རྒྱལ་བ་རིན་པོ་ཆེ་རྒྱ་མི་ལ་ཡང་མེད་འཚེ་མེད་དུག་གི་ཐོག་ནས་བོད་དོན་དཀའ་རྙོག་སེལ་ཡག་གི་དགོངས་པ་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོག་རེད་ཨ་དེ་འདྲ་ཅིག་གི་ཐོག་ནས

རྒྱལ་སྤྱིའི་བོད་ཀྱི་ཁྲིམས་རྩོད་པའི་ཚོགས་ཆུང་འདི་བཙུགས་ཡ་དེ་དང་འདི་འདྲས་ཐོག་ནས་རོགས་པ་དེ་ལེན་བྱས། ཨ་མི་རི་ཀ་ལ་སོགས་པ་རྒྱལ་སྤྱིའི་ནང་ལོགས་ལ་ལས་འགུལ་སྤེལ་ཡ་འདི་འདྲས་ཀྱི་དགོངས་པ་བཞེས་གནང་འདུག་ད་འདི་གནད་འགག་ཆེན་པོ་ཞེ་པོ་ཅིག་རེད་ཨ་འདི་ནས་ད་ལྟ་གཅིག་སྟོང་དགུ་བརྒྱ་དགུ་བཅུ་ཟེར་དུས་ད་ད་ལྟ་ཨུ་རུ་སུའི་ཐོག་ལ་ཡང་ཨ་མི་རི་ཀའི་སྲིད་བྱུས་ཤུགས་དྲག་ཤུགས་དྲག་ཆེན་པོ་ཞེ་པོ་ཅིག་འཛིན་བསྡད་པའི་སྐབས་ཅིག་རེད་འདི་འདྲས་ཀྱི་སྐབས་ལ་ཡང། ཨུ་རུ་སུའི་ཐོག་ལ་ཨ་མི་རི་ཀས་ད་ཅིག་སྡང་འཛིན་བྱེད་པའི་གི་ཅིག་ཁ་གཏད་བཅག་པའི་སྲིད་ཇུས་ཡོད་རེད་བ། འདི་ཕར་རྒྱ་ནག་ཕྱོགས་ལ་ཁ་བསྒྱུར་ག་འདྲ་བྱས་འདུག་ཟེར་ཡ་ཅིག་ཤུགས་ཆེན་པོ་ཞེ་པོ་ཅིག་དགོངས་པ་བཞེས་འདུག་ཨང། འདི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ད་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་ཡོད་པ་ཁོང་རྣམ་ཚོས་གི་དེ་ཨ་རིའི་ནང་ལོགས་ལ་ཁྲིམས་ཡིག་དེ་འདྲ་གཏན་འབེབས་གནང་ཡག་གི་དགོངས་པ་དེ་དེ་དུས་ནས་བཞེས་འདུག་ཨང་ད་ཕྱི་ལོ་ཉིས་སྟོང་གཉིས་ལོ་ལ་བོད་ཀྱི་སྲིད་ཇུས་ཀྱི་ཁྲིམས་ཡིག་དེ་གཏན་འབེབས་གནང་ཡོད་རེད་བ། ད་ལོ་བཅུ་གི་རྗེས་ལ་ཁྲིམས་ཡིག་ཅིག་གཏན་འབེབས་གནང་ཐུབ་འདུག་ཨང་དེ་དགོངས་པ་དེ་དུས་བཞེས་བྱས་གང་ད་འཆར་གཞི་ཅིག་བསྒྲིགས་པའི་གི་འབྲས་བུ་ཡིན་པ་ཅིག་ང་ཚོ་ཁ་ལ་གང་མཚམས་ཅིག་ཚོད་དཔག་ཐུབ་ཡ་བྱ་བ་ཞིག་རེད་བཞག་བསམ་གི་འདུག་ལགས། ལགས་རེད་ད་ད་ལྟ་བཀྲ་ཤིས་ལགས་ཀྱིས་ད་ལྟ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ། ཚོགས་པའི་ཚོགས་ཆེན་འདིའི་གི་རྒྱབ་ལྗོངས་ངོ་སྤྲོད་གནང་བ་ནང་བཞིན་རེད། འདས་པའི་ལོ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ནས་འགོ་བཙུགས་བྱས་ད་འདས་པའི་ལོ་སུམ་ཅུ་སོ་བཞི་གི་ནང་ལོགས་ལ་ཅིག་བོད་པའི་གི་གནད་དོན་ཐོག་ལྷག་པར་དུ་རྒྱལ་སྤྱིའི་ནང་ལོགས་ལ་རྒྱབ་སྐྱོར་གནང་ཡ་དང་གནང་ཕྱོགས་ལ་འགྱུར་བ་ཧ་ལས་པའི་གི་ཤུགས་ཆེན་པོ་ཅིག་ཕྱིན་ཡོད་པ་གཅིག་མངོན་གསལ་དོད་པོ་ཆགས་ཀྱི་འདུག་གཅིག་རྒྱ་ནག་ནང་ལ། ཁོ་རང་ད་རྒྱལ་ཁབ་ཀྱི་ཆབ་སྲིད་རེད་སྐབས་དེ་ད་རྒྱ་ནག་གི་འགོ་ཁྲིད་སྲིད་འཛིན་གཙོས་པའི་གི་ད་གཞུང་ནང་ལོགས་ལ་གཞུང་འབྲེལ་མི་སྣ་འགྱུར་བ་མང་པོ་ཕྱིན་པའི་རྐྱེན་གྱིས་ད་འགྱུར་བ་གཅིག་ཕྱིན་བསྡད་ཡོད་རེད། ཕྱི་ཕྱོགས་སུ་ད་རྒྱལ་སྤྱིའི་ནང་ལོགས་ལ་སྟོབས་ཆེན་རྒྱལ་ཁབ་ཨ་མི་རི་ཀ་གཙོས་པའི་གི་ཡང་རྒྱལ་ཁབ་གང་ཟག་མང་པོ་གཅིག་ནང་ལོགས་ལ་སོ་སོའི་གཞུང་འཛིན་དང་འབྲེལ་བྱས་རྒྱ་ནག་ལ་ལྟ་ཕྱོགས་ལ་འགྱུར་བ་ཆེན་པོ་གཅིག་ཕྱིན་ཡོང་དུས། རང་བཞིན་གྱིས་བོད་པའི་གནད་དོན་ཐོག་ལ་རྒྱབ་སྐྱོར་གནང་ཕྱོགས་ཐད་ལ་ཡང་འགྱུར་བ་ཆེན་པོ་ཅིག་ཕྱིན་པ་ཅིག་ངོས་འཛིན་བྱས་བསྡད་ཀྱི་འདུག་ད་ལྟ་བོད་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་དེ་ཐོག་མར་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོ་འགོ་བཙུགས་པའི་སྐབས་སུ་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་ཅིག་ཞུས་པ་ནང་བཞིན་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ད་རྒྱལ་སྤྱིའི་གྱི་ཆེས་མཐོ་བའི་གྱི་གཟེངས་རྟགས་ད་སྙན་གྲགས་ཅན་དེ་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་པའི་རྗེས་ལ་རྒྱལ་སྤྱིའི་ནང་ལོགས་ལ་བོད་པའི་གི་གནད་དོན་རེད་ལྷག་པར་དུ་ཅིག་ཞི་བའི་གི་ལམ་ནས་བོད་པའི་རྩ་དོན་རྩོད་ཡས་གི་ཐབས་ལམ་དེ་ལ་གཟིགས་ཕྱོགས་ལ་འགྱུར་བ་ཤུགས་ཆེན་པོ་ཅིག་ཕྱིན་པ་དང་ལྷག་པར་དུ་སྐབས་དེ་དུས་གི་ད་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་སྤྱི་ཟླ་གསུམ་པའི་ནང་ལོགས་ལ་བོད་དོན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དང་པོ་འཚོགས་པའི་གྱིས་ད་ཅིག་ལས་གཞི། གྲུབ་འབྲས་ཁག་ཅིག་ལ་གཟིགས་ཡོང་དུས། ད་དེ་དུས་རྒྱལ་སྤྱིའི་ནང་ལོགས་ལ་ཅིག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ད་ཡུལ་གྲུ། ལྷག་པར་དུ་ནུབ་ཕྱོགས་རྒྱལ་ཁབ་ཡུལ་གྲུ་ནང་ལོགས་ལ་ཆིབས་བསྒྱུར་གནང་ཡ། ད་དབུ་འཛུགས། ད་ཆགས་པའི་དུས་ཚོད་ཅིག་ཆགས་བསྡད་ཀྱི་ཡོད་དུས། སྐབས་དེ་དུས་ད་བོད་དོན་རྒྱབ་སྐྱོར་ཚོགས་པ་ཚོས་ཀྱིས། ལས་འགན་མར་ཞུས་ན་གལ་ཆེན་པོ་ཅིག་དེ་དུས་སྐབས་དེ་དུས་ད་རྒྱལ་བ་རིན་པོ་ཆེ་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལ་ཕེབས་པའི་སྐབས་སུ་སྣེ་ལེན་ཞུ་ཕྱོགས་དང་འབྲེལ་བྱས་ཅིག་བོད་པའི་གི་གནད་དོན་གོ་རྟོགས་དེ་ཤུགས་ཆེ་རུ་ཡོང་བའི་ཆེད་དུ་ད་ཕྱག་ལས་རིམ་པ་གནང་ཡས་ཀྱི་ལས་འགན་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་དེ་ནས་འདས་པའི་ལོ་སུམ་ཅུ་སོ་གཅིག་ནང་ལོགས་ལ་འགྱུར་བ་ཆེན་པོ་ཆེན་པོ་ད་དུས་རབས་རེ་རེའི་ནང་ལོགས་ལ་རྒྱལ་སྤྱིའི་ཁོ་རང་ནང་ལོགས་ལ་འགྱུར་བ་ཆེན་པོ་རེ་རེ་སླེབས་བསྡད་ཀྱི་ཡོད་པ་གཅིག་ངོས་འཛིན་བྱས་བསྡད་དགོས་རེད་སྐབས་དེ་དུས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུའི་ནང་ལོགས་ལ་ད་བོད་པའི་གི་གནད་དོན་འདི་རྒྱལ་སྤྱིའི་གི་སྡིངས་ཆ་སྒང་ལ་སླེབས་ཡ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་གྱིས་འགོ་བཙུགས་པ་རེད་དེ་ནས་ལོ་བཅུ་རྗེས་ལ་ཕྱི་ལོ་ཉིས་སྟོང་ནང་ལོགས་ལ་ད་རྒྱ་ནག་ནང་ལོགས་ལ་འགྱུར་བ་ཆེན་པོ་ཕྱིན་བྱས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་སླེབས་པའི་དུས་འདི་ནས་ཡང་རྒྱ་ནག་ནང་ལོགས་ལ་དམ་དྲག་ཤུགས་ཆེ་རུ་ཕྱིན་པའི་རྐྱེན་གྱིས་རྒྱལ་སྤྱིའི་ནང་ལོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ངོས་ནས་བོད་པའི་གནད་དོན་ཐོག་ལ་ཅིག་གོ་རྟོགས་རེད་ད་ག་ནང་བཞིན་གྱི་གནས་ཚུལ་ཁག་ཅིག་དྲིལ་བསྒྲགས་ཡོང་བའི་ཐོག་ལ་ཡང་འགྱུར་བ་ཤུགས་ཆེན་པོ་ཅིག་ཕྱིན་པའི་གནས་སྟངས་ཆགས་བསྡད་ཀྱི་འདུག་ད་ད་ལྟ་དུས་རབས་གསུམ་པ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ། ཉི་ཤུ་གི་རྗེས་སུ་ད་ད་ལྟ་ལོ་གསུམ་བཞི་གཅིག་འགྲོ་གི་ཡོད་རེད་ཏོག་དབྱིབས་རིམས་ནད་ཀྱི་ད་རྗེས་ཀྱི་དུས་ཚོད་ཅིག་ལ་ངོས་འཛིན་བྱས་བསྡད་དུས་ད་དུས་རབས་འདིའི་ནང་ལོགས་ལ་ཡིན་ན་ད་ད་ད་བྱས་པ་ལས་བྱེད་རྒྱུ་མང་ང་གཅིག་ལྷག་བསྡད་ཀྱི་ཡོད་རེད་ད་ཡིན་ནའི་ད་དུས་རབས་འདི་ཅིག་ད་ད། ལོ་བཅུ་ཕྲག་འདི། ཉིས་སྟོང་ཉི་ཤུ་རྩ་གཅིག་འགོ་བཙུགས་པ་ནས་བྱས། རྒྱ་ནག་ནང་ལོགས་ནས་ཏོག་དབྱིབས་རིམས་ནད་ཀྱི་ནད་ཡམས་དེ་ཁྱབ་པའི་རྗེས་ལ། རྒྱ་ནག་ལ་ད་གཟིགས་ཕྱོགས་རེད་རྒྱ་ནག་ནང་ལོགས་ཀྱི་ད། རྒྱ་ནག་མི། རྒྱ་མི་རིགས་ཀྱི་ད་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་བྱས་གྲངས་ཉུང་མི་རིགས་ད། བོད་མི་རེད་ད་ག་ནང་བཞིན་ཡུ་གུར། ཨ་ནི་ཅིག་ཧྥ་ལུང་གོང་གཙོས་པའི་གི་མང་པོ་ཅིག་གི་གནས་སྟངས་འདི་རྒྱལ་སྤྱིའི་ནང་ལོགས་ལ་དེ་སྔ་ལས་མངོན་གསལ་དོད་པའི་གི་གནས་སྟངས་ཅིག་ཆགས་ཡོད་འདུག་ད་ད་ལྟའི་ཆ་ལ་ཅིག་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་གཙོས་པའི་གི་རྒྱལ་སྤྱིའི་ནང་ལོགས་ལ་ད་གྲོས་ཚོགས་གི་འཐུས་མི་ཁག་རེད་ད་ག་ནང་བཞིན་ཅིག་སྒེར་གི་ད་ཉམས་ཞིབ་གནང་མཁན་རེད་ཤེས་ཡོན་ཅན་མང་པོ་ཅིག་གིས་ཡང་བོད་དོན་ལ་རྒྱབ་སྐྱོར་གནང་ཡས་ཀྱི་ཐབས་ལམ་ལ་ཡང་འགྱུར་བ་ཕྱིན་བྱས་གོ་རྟོགས་ཤུགས་ཆེ་རུ་འགྲོ་ཡས་ཀྱི་གནས་སྟངས་གཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་དེའི་མཉམ་དུ་ད་ད་ལྟ་ད་རེས Brussels ནང་ལོགས་ལ་ཚོགས་པའི་ཀྱི་རྒྱལ་སྤྱིའི་གཞུང་འབྲེལ་མ་ད་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཀྱི་ཚོགས་ཆེན་འདིའི་ཐོག་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དངོས་སུ་ཆེད་ཕེབས་གནང་ཡོད་རེད་ད་ག་ནང་བཞིན་ཉིན་དང་པོའི་ཐོག་ལ་ཅིག་སྲིད་སྐྱོང་མཆོག་གི་གཏམ་བཤད་ཙམ་མ་ཡིན་པར། ཉིན་རྒྱབ་ལས་རིམ་གཅིག་ཆེད་མངགས་སྐབས་དེ་དུས་ད། ཚོགས་འདུ་འདིའི་ནང་ལོགས་ལ་བཅར་མཁན་ཚོགས་བཅར་བ་བརྒྱ་དང་བརྒྱད་ཅུ་ལྷག་ཅིག་བྱུང་ཡོད་རེད་ཁོ་རང་ཚོ་ལ་ཡང། ཅིག་ད། དུས་ཚོད་འདི་གནད་འགག་ཆེན་པོ་ཡོང་དུས་དྲི་བ་དྲིས་ལན་གྱི་གོ་སྐབས་ཅིག་ཕུལ་ཡོད་རེད་སྐབས་དེ་དུས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། སྤྱི་བཏང་ནས་ད་བོད་པའི་གི་གནད་དོན་འདི་ལ་བོད་རྒྱལ་སྤྱིའི་གི། ཅིག་ད། རྒྱབ་སྐྱོར་ཚོགས་པའི་གི་རྒྱབ་སྐྱོར་འདི་ཧ་ལས་པའི་གལ་ཆེན་པོ་ཆགས་ཡོད་རེད།

ད་བོད་དོན་ལ་རྒྱབ་སྐྱོར་གནང་མཁན་གྱི་གཞུང་འབྲེལ་མི་སྣ་ཡིན་ནའི་རེད་ཅིག་གྲོས་ཚོགས་ཁག་གི་འཐུས་མི་ཡིན་ནའི་རེད། ད་སྒེར་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚོས་ཀྱི་ལས་འགན་ད་གལ་ཆེ་ཅིག་དང་འཕར་མ་ཅིག་གནང་དགོས་ཡ་གི་གནས་སྟངས་འདི་ཅིག་གལ་ཆེན་པོ་འདུག་བྱས་དེ་འདྲ་གསུངས་བསྡད་ཀྱི་འདུག་དེ་མཉམ་དུ་ད་ལྟ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཡང་གཞི་རྩའི་གིས་ད་འཛམ་བུ་གླིང་ནང་ལོགས་ཀྱི་རྒྱལ་ཁབ་ནང། དེ་དག་གི་ནང་ལོགས་ལ་ཅིག་རྒྱལ་ཁབ་ཀྱི་གཞུང་རེད་ད་ག་ནང་བཞིན་གཞུང་འཛིན་འདི་ཀྱི་སོ་སོའི་ཀྱི་མི་མང་དང་མང་ཚོགས་ལ་ཅིག་གི་རང་དབང་དང་ད་ག་ནང་བཞིན་ཅིག་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱས་དང་མ་བྱས་འདི་ལྟ་སྲུང་བྱེད་མཁན་གཙོ་བོ་འདི་ད་རྒྱལ་སྤྱིའི་ཀྱི་སྒྲིག་འཛུགས་མཉམ་འབྲེལ་རྒྱལ་ཚོགས་ཆགས་བསྡད་དགོས་རེད་དེ་ཡིན་ནའི་ད་ལྟའི་དུས་དེ་ལ་མཉམ་འབྲེལ་རྒྱལ་ཚོགས་ལ་ཅིག་རྒྱ་ནག་གཞུང་རེད་ད་ག་ནང་བཞིན་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་ཤུགས་རྐྱེན་ཧ་ལས་པའི་ཀྱི་ཆེན་པོ་ཅིག་ཡོད་པའི་རྐྱེན་གྱིས་རྒྱ་ནག་མཉམ་འབྲེལ་རྒྱལ་ཚོགས་གཙོས་པའི་ཀྱི་མཉམ་འབྲེལ་རྒྱལ་ཚོགས་ནང་ཡོད་པའི་ཀྱི་ཚོགས་མི་རྒྱལ་ཁབ་མང་པོ་ཅིག་གིས་གནོན་ཤུགས་སྤྲད་མ་ཐུབ་ཡ་དང་ནུས་པ་བཏོན་མ་ཐུབ་པའི་ཀྱི་གནས་སྟངས་ཅིག་ཆགས་ཡོད་དུས་ད་ད་ད་ཅིག་རང་དབང་རེད་ད་ག་ནང་བཞིན་ཀྱི་དམངས་གཙོ་ལ་རྒྱབ་སྐྱོར་བྱེད་མཁན་རེད། གྲངས་ཉུང་མི་རིགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་གྱི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་པའི་ཀྱི་དེ་བས་ཀྱང་ད་ད་རེ་བོད་པའི་ཀྱི་གནད་དོན་ཐོག་ལ་ཅིག་ལས་འགན་འཕར་མ་དང་ཅིག་ད་ག་ནང་བཞིན་ཀྱི་ཞུ་གཏུག་ཀྱི་ལས་འགུལ་དེ་སྔ་ལས་ལྷག་པ་ཅིག་གནང་དགོས་ཡ་གི་དུས་ཚོད་གལ་ཆེན་པོ་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག། ལགས་རེད་ད་ལྟ་ཀྱི་ཚོགས་འདུ་རིམ་པ་ད་ད་རེ་ཚོགས་འདུ་ཐེངས་དགུ་པ་དེ་ཆགས་འགྲོ་གི་ཡོད་རེད་ཚོགས་ཆེན་ཁག་རིམ་པའི་ནང་ལོགས་ལ་ལས་གཞི་མང་པོ་ཞིབ་ཅིག་བརྩམས་ཀྱི་ཡོད་རེད། ད་ཡིན་ནའི་དེ་ཁ་ཕྱོགས་དེ་ག་པར་འདིར་གྱི་འདུག་བོད་མིའི་སྒྲིག་འཛུགས་ཀྱི་དེ་དུས་ཅིག་ཐབས་ཇུས་དེ་ག་རེ་གནང་འདུག་དེ་གའི་ཚང་མ་ལ་ང་ཚོ་དཔྱད་པ་བྱེད་ཡ་དེ་གལ་ཆེན་པོ་རེད་ཤག་ད་ལྟ་དཔེར་ན་ཚོགས་འདུ་ཐེངས་གཉིས་པ་གསུམ་པའི་ནང་དུ་བ་ལ་མང་ཆེ་བ་ཅིག་ད་ལྟ་འདི་སྒང་ལ་ཡར་ཤུགས་རྒྱབ་འདུག་ག་ད་ལྟ་རྒྱ་ནག་གི་དཔེར་ན་སྐབས་འཕྲལ་གྱི་ལས་འཆར་དང་འབྲེལ་ཡ་ཅིག་འགོག་རྐྱེན་བཟོ་ཡ་དང་གནོན་ཤུགས་སྤྲད་ཡ་ཨ་ནི་ད་ལྟ

ཚོགས་འདུ་དེ་སྐབས་པཎ་ཆེན་རིན་པོ་ཆེ་གི་གནད་དོན་དེ་ཤུགས་དྲག་ཆེ་ཆེ་བསླངས་གནང་ཡ་ཨ་ནི་ཡང་ཐབས་བྱུས་ཀྱི་ཐོག་ནས་ད་གང་ལྟར་སྒྲུབ་བྱེད་ཀྱི་དམིགས་ཡུལ་དེ་ཚོ་ག་འདྲ་ག་འདྲ་གནང་དགོས་ཀྱི་ཡོད་མེད་ཡང་དེ་ཕྱོགས་གཅིག་དེ་ད་ལྟ་དེ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་རེད་ཡང་གྲོས་ཚོགས་ཀྱི་ཐོག་ནས་ད་ཤུགས་སྐྱོན་ཡ་ད་གང་ལྟར་གཞུང་རྒྱལ་སྤྱིའི་གཞུང་ཐོག་ནས་ཡང་བོད་དོན་ཐོག་ལ་རྒྱབ་སྐྱོར་ག་རེ་ཐོབ་ཀྱི་འདུག་དེ་ག་ཤུགས་ཞེ་པོ་ཅིག་སྐྱོན་གནང་འདུག་ད་དེ་གནད་འགག་ཆེན་པོ་ཞིབ་ཅིག་རེད་བསམ་གྱི་འདུག་ད་དེ་ནས་ད་ལྟ་ཚོགས་འདུ་གསུམ་པ་དེ་དཔེར་ན་ཉིས་སྟོང་གསུམ། ཚོགས་འདུ་བཞི་པ་ལྔ་པ་དུ་བ་ཉིས་སྟོང་གསུམ་དང་དེ་ཡན་ཡོལ་དུ་བ་ཚོགས་ཡོད་རེད་དེ་སྐབས་དུ་བ་ཆ་བཞག་པ་ཡིན་ན་གཙོ་བོ་གཙོ་བོ་དེ་ཆབ་སྲིད་ཀྱི་གནས་ཚུལ་དང་ད་ལྟ་བོད་རྒྱ་གྲོས་མོལ་གྱི་ཐོག་ལ་ཤུགས་བསྐྱོན་ཡ་དང་མཉམ་དུ་ཡང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་ཤུགས་ཆེན་པོ་བྱས་བྱས་ད་བླངས་གནང་བ་རེད་ད་གཙོ་བོ་གཙོ་བོ་ཅིག་སྐབས་དེ་དུས་དཔེར་ན་དུས་ཆེན་ད་ག་ཟེར་དགོས་རེད་ད་ལྟ་དེ་ཚོགས་འདུ་ཐེངས

བྱུང་ཡོད་རེད་བ། ད་དེ་ནས་ང་ཚོ་ཕྲན་བུ་ཅིག་འཆར་གཞི་འདི་གའི་དེ་བསྒྲིགས་བྱས་ལག་ལེན་བསྟར་ཆེད་ཐབས་ཇུས་དང་ལྡན་པ་འཆར་གཞི་ཡག་པོ་བསྒྲིགས་གནང་བའི་དང་ལས་དོན་འདི་གའི་དེ་མ་བང་རིམ་འགྲིག་པོ་བྱས་བྱས་དུས་ཕྱི་ནས་ཚང་མས་མཉམ་དུ་མཉམ་རུབ་གནང་བ་འདི་གའི་ག་ཟེར་དགོས་རེད། གྲུབ་དོན་བཟོ་འདྲ་ཅིག་རེད་ཞུས་པ་ཡིན་ན་མ་འགྲིག་ཡས་མེད་པ་བཟོ་འདྲ་ཅིག་ཡོད་རེད་ད་དེ་གའི་ཚང་མ་ལོག་གང་ལྟར་བྱེད་པ་བྱེད་དགོས་ཡ་རེད་ཞེས་སྐབས་དེ་དུས་དཔེར་ན་པཎ་ཆེན་རིན་པོ་ཆེ་གཅིག་པུ་མ་རེད་ད་པཎ་ཆེན་རིན་པོ་ཆེ་དང་ད་བླ་ཆེན་ནང་ནས་ད་ལྟ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་ཀྱི་གནས་ཚུལ་དེ་ཚོ་རེད་དེ་འདྲའི་གནས་ཚུལ་མང་པོ་ཞིག་གི་ཐོག་ལ་ཁོང་རྣམ་ཚོས་ད། མི་སྒེར་རེ་རེ་གི་ད་ག་ཟེར་དགོས་རེད་མི་མི་བྱེ་བྲག་པ་གི་ཐོག་ལ་གནད་དོན་འདིའི་ཐོག་ནས་ཤུགས་བརྒྱབ་ཡ་ད། ཨ་འདིའི་ཐོག་ནས་ཨ་ནི་མཉམ་འབྲེལ་རྒྱལ་ག་ཟེར་མཉམ་འབྲེལ་རྒྱལ་ཚོགས་དང་རྒྱལ་སྤྱིའི་གཞུང་ཁག་ལ་ཡ་ད་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་དེ་གའི་དེ་བཀག་འགོག་བྱེད་དགོས་ཡ་ཨ་ནི། འཚོགས་པའི་སྐབས་ལ་ཡིན་ན་ཡང་ད་ཤུགས་ཤུགས་རྐྱེན་ཞེ་པོ་ཅིག་ཡོད་རེད་པ།

འདི་ལ་དམིགས་ཚད་བཟུང་བྱས་ལས་འགུལ་གནང་ཡག་དེ་གས་དེ་དགོངས་པ་བཞེས་གནང་ཤག་ད་འདི། གཅིག་ནས་དུས་ཚོད་གཅིག་ཀྱང་རེད་གཉིས་ནས་ཆབ་སྲིད་ཀྱི་ག་ཟེར་དགོས་གནད་འགག་ཅིག་ཆགས་འགྲོ་གི་ཡོད་རེད་དེ་གང་ལྟར་ལས་འགུལ་འདི་འདྲས་གནང་བྱས་ད་ད་ལྟ་འཛམ་བུ་གླིང་ནང་ལོགས་ལ་རྒྱལ་སྤྱིའི་གཞུང་གཅིག་པུ་མ་ཡིན་པ

མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ཡང་ཞུ་གཏུག་རིམ་པ་གནང་གི་ཡོད་རེད་ཞུ་གཏུག་གནང་གི་ཡོད་རེད་རྒྱ་ནག་གི་ཚོགས་འདུ་དེ་འདྲ་རྒྱ་ནག་གི་གནད་དོན་དང་འབྲེལ་བའི་ཐོག་ལ་ཡིན་ན་ཞུ་སྐུལ་གནང་ཡ་ད་དེ་ཚོ་ཤུགས་ཆེན་པོ་ཞེ་པོ་བྱུང་ཡོད་རེད་ད་དེ་ནས་ཉིས་སྟོང་ཉི་ཤུ་ལོ་ལ་ཡང་བོད་དོན་རྒྱབ་སྐྱོར་དང་ཁྲིམས་ཡིག་ཅིག་ཨ་མི་རི་ཀའི་གྲོས་ཚོགས་ནང་གཏན་འབེབས་གནང་བ་རེད་པ་ད་དེ་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་པ་རེད་ཉིས་སྟོང་གཉིས་དང་ཉིས་སྟོང་ཉི་ཤུ་དེ་གཉིས་དེ་ད་འཛམ་བུ་གླིང་ནང་ལོགས་ལ་ཡང་ད་བོད་ཀྱི་གནས་ཚུལ་ཐོག་ལ་ཁྲིམས་ཀྱི་ཐོག་ནས་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་འགྲོ་གི་ཡོད་དུས་དེ་གའི་དེ་ཏན་ཏན། ད་ཚང་མ་ལོག་གང་ལྟར་འཆར་གཞི་གཅིག་གི་འོག་ནས་ཡོང་དགོས་ཡ་གཅིག་དང་ཨ་ནི་དེ་ལ་ཡ་ད་ཞུ་གཏུག་གནང་མཁན་རྒྱབ་སྐྱོར་གནང་མཁན་ཚང་མ་ལོག་གི་དེ་མཉམ་ཕྱར་བ་གྲུ་འདེགས་བཟོ་འདྲ་ཅིག་གནང་བའི་གི་ང་ཚོ་རྣམ་པ་ཕྱི་ལ་ཡ་ང་ཚོ་བལྟས་པ་ཡིན་ན་ད་རོབ་ཙམ་བྱས་དེ་ནས་བསྐྱར་ཞིབ་ཞུས་བྱས་དེ་འདྲས་བཟོ་འདྲ་ཅིག་བཟོ་འདི་ཚོད་དཔག་ཞུ་ཆོག་ཡ་བཟོ་འདྲ་ཅིག་འདུག་བསམ་གྱི་འདུག་ལོ། ལགས་ཨོ་ད་ད་ལྟ་ད་རེས་ཕ་གི་བྷར་སེལ་ནང་ཉིན་གསུམ་རིང་རྒྱལ་སྤྱིའི་གི་ད་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་བསྐོང་ཚོགས་གནང་ཡོད་རེད་ང་ཚོ་རླུང་འཕྲིན་ཁང་ནས་ད་ཁོ་ཚོས་ཅིག་བོད་མི་སྒྲིག་འཛུགས་ཀྱི་ཅིག་ཐད་གཏོང་གི་དྲ་རྒྱའི་ཐོག་སྐབས་དེ་དུས་ལས་རིམ་ཚོ་ཅིག་བལྟ་ཡོང་དུས་ད་རེས་ཕ་གི་ད་ཚོགས་བཅར་ཞུས་པའི་གི་ཚོགས་མི། བརྒྱ་དང་བརྒྱད་ཅུ་ལྷག་བྱུང་བ་འདིའི་ནང་ལོགས་ལ་ཅིག་ཕྱོགས་གཅིག་ནས་གཞོན་སྐྱེས་ད་མང་པོ་ཞེ་པོ་ཅིག་ཡུ་རོབ་ནས་རེད་ད་ག་ནང་བཞིན་ཨ་རི་རེད་ད་རྒྱ་གར་བལ་ཡུལ་རྒྱལ་སྤྱིའི་ཁྱོན་ཡོངས་ནས་བོད་དོན་རྒྱབ་སྐྱོར་ཚོགས་པ་རེད་ད་སྒེར་གྱི་མང་པོ་ཅིག་ཕེབས་ཡོད་རེད་ཕྱོགས་གཞན་གཅིག་ནས་ཕ་གིར་ཚོགས་བཅར་བ་མང་པོ་ཅིག་ད་བོད་པའི་གནད་དོན་འདི་རྒྱལ་སྤྱིའི་སྡིངས་ཆའི་ནང་སླེབས་པ་ནས་བཟུང་བྱས་རྒྱབ་སྐྱོར་ཧ་ལས་པའི་རྒྱུན་རིང་པོ་གནང་བསྡད་མཁན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་བརྒྱད་ཅུ་དུ་བ་ནས་ཅིག་བོད་པའི་གནད་དོན་དང་འབྲེལ་བ་ཡོད་བསྡད་མཁན་གྱི་གྲོས་ཚོགས་འཐུས་མི་རེད་ད་ག་ནང་བཞིན་ཅིག་བོད་ཀྱི་གནད་དོན་དང་འབྲེལ་བ་ཡོད་པའི་གྱི་ལས་འགུལ་སྤེལ་མཁན་རེད་བོད་ཀྱི་གྲོགས་པོ་རེད་མང་པོ་ཅིག་ཡོང་སྡོད་དུས་ཡང་ཕྱོགས་གཅིག་ནས་བཟང་ཕྱོགས་ཀྱི་རྣམ་འགྱུར་ཅིག་འདི་ད་བོད་པའི་གནད་དོན་འདི་འདས་པའི་ལོ་དྲུག་ཅུ་ལྷག་ནང་ལོགས་ལ་སེལ་མེད་པ་ཡིན་ནས། ཅིག་རྒྱབ་སྐྱོར་གནང་མཁན་ཚོས་ཀྱིས་མུ་མཐུད་ནས་ད་ལྟ་ཡང་གནང་བསྡད་པའི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་འདི་དང་འབྲེལ་བྱས་ད་ལྟ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་རེས་དྲི་བ་དྲིས་ལན་གྱི་གོ་སྐབས་འདིའི་སྐབས་སུ་ཡང་ཅིག་མཐའ་མའི་གི་གཏམ་བཤད་འདིའི་ནང་ལོགས་ལ་ཅིག་བོད་པའི་གི་གནད་དོན་འདི་ད་ཅིག་ལོ་བཅུ་ཕྲག་དྲུག་ལྷག་ཅིག་ད་ད་ལྟ་མ་སེལ་བའི་ལྷག་ཡོད་རེད་དེ་ཡིན་ནས་ཅིག་བོད་ནང་ལོགས་ཀྱི་བོད་མི་ཚོས་ཀྱི་ཅིག་སྙིང་སྟོབས། ལ་འགྱུར་བ་མེད་པའི་ཐོག་ནས་གནས་ཡོང་དུས་བཙན་བྱོལ་ནང་ཡོད་པའི་གྱི་ད་རང་དབང་རྒྱལ་ཁབ་ནང་ལོགས་ལ་བཞུགས་མཁན་གྱི་བོད་མི་ཡིན་དང་ཡིན་ད་ག་ནང་བཞིན་ཅིག་ད་ད་ལྟ་བར་དུ་བོད་པའི་གྱི་གནད་དོན་ཐོག་ལ་རྒྱབ་སྐྱོར་གནང་བསྡད་མཁན་གྱི་ད་རྒྱལ་སྤྱིའི་གྱི་སྒྲིག་འཛུགས་དང་གཞུང་དང་མི་མང་ཚོས་གྱི་སེམས་ཤུགས་མ་ཆག་བར་མུ་མཐུད་རྒྱབ་སྐྱོར་གནང་རོགས་བྱས་སྐབས་དེ་དུས་འབོད་སྐུལ་ཅིག་ནན་པོ་ཅིག་ཞུས་གནང་སོང་ལྷག་པར་དུ་ད་ལྟ་ད་བཀའ་ཤག་རེད་སྲིད་སྐྱོང་སྤེན་པ་ཚེ་རིང་གིས་སྣེ་ཁྲིད་པའི་ཀྱི་བཀའ་ཤག་གི་ད་ཅིག་གནད་དོན་གལ་ཆེན་པོ་ཅིག་ཐུགས་འགན་ད་རེས་བཀའ་ཤག་གི་ད་སྒྲིག་འཛུགས་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་ལ། གནང་ཡས་གཅིག་འདི་ད་བོད་འདི་རྒྱ་ནག་གིས་ག་དུས་ནས་འཁྱོག་བཤད་བྱེད་བསྡད་པའི་ཀྱི་གནས་ཚུལ་བོད་འདི་ད་རྒྱ་ནག་གི་ཆ་ཤས་རེད་ཟེར་ཡས་འདི་ལ་ཅིག་ད་ཏག་ཏག་མ་ཡིན་པའི་ཀྱི་དགག་པ་རྒྱག་ཡས་ཀྱི་གནས་སྟངས་འདི་ཆགས་འདུག་གསུང་གི་འདུག་ཨ་ནི་ད་ག་ནང་བཞིན། ཅིག། དེ་སྔ་ཡིན་ན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱལ་སྤྱི་རེད་ད་ག་ནང་བཞིན་ཅིག་ཕྱི་རྒྱལ་གྱི་ཡུལ་གྲུ་ཁག་ནང་ཆིབས་བསྒྱུར་གནང་པའི་སྐབས་སུ་ཅིག་བོད་པའི་གི་གནད་དོན་དང་འབྲེལ་བའི་གི་བཀའ་སློབ་ལམ་སྟོན་ཕེབས་པའི་སྐབས་སུ། ཅིག། མགོན་པོ་མཆོག་གི་བཀའ་སློབ་ལམ་སྟོན་གསན་མཁན་མི་སྟོང་ཚོ་མང་པོ་རང་བཞིན་གི་ད་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་ནས་ད། ད་ལྟ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐབས་འདིའི་གཏམ་བཤད་གནང་བའི་ནང་ལོགས་ལ་ཅིག། ད་མི་དཀྱུས་མ་གཅིག་གིས་བོད་པའི་གི་གནད་དོན་ཐོག་དེ་འདྲའི་གཏམ་བཤད་བྱས་པའི་སྐབས་སུ་མི་སུམ་བརྒྱ་བཞི་བརྒྱ་ལྷག་མ་གཏོགས་ཡོང་གི་མེད་དུས་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ད་ཅིག་ལས་འགན་སྲིད་སྐྱོང་གི་ལས་འགན་བཞེས་པའི་རྗེས་ལ་ད་ཕྱི་རྒྱལ་ཡུལ་གྲུ་ཁག་ད་ག་པར་ཕྱིན་པ་ཡིན་ནས་བོད་པའི་གི་གནད་དོན་ཐོག་གཏམ་བཤད་དང་གྲོས་བསྡུར་དང་གླེང་སློང་བྱས་པ་ཙམ་མ་ཡིན་པར་རྒྱལ་ཁབ་དེ་དག་ནང་ལོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་དང་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Media Profile། རྒྱལ་སྤྱིའི་གི་གསར་འགྱུར་དང་ལུང་པ་འདི་ཚོ་དེ་དག་གི་གསར་འགྱུར་བརྒྱུད་ལམ་ཁག་ལ་ཐད་ཀར་འབྲེལ་བ་བྱས་རྗེས་གནས་ཚུལ་དེ་མི་སུམ་བརྒྱ་བཞི་བརྒྱ་ཙམ་མ་ཡིན་པར་ད་ཅིག་ཁྱབ་ཚད་དེ་ཤུགས་ཆེ་རུ་འགྲོ་ཡས་ཀྱི་ཐོག་ལ་འབད་བརྩོན་ཤུགས་ཆེན་པོ་ཅིག་གནང་བསྡད་ཀྱི་ཡོད་ཅེས། ད་རེས་ཀྱི་ད་ཉིན་དང་པོའི་གི་ཚོགས་ཆེན་འཚོགས་པའི་སྐབས་སུ་སྐབས་དེ་དུས་ད་ཕ་གི་ཚོགས་བཅར་བ་ཚོ་ལ་གསུངས་གནང་ཡོང་དུས་ད་རྒྱལ་སྤྱིའི་ནང་ལོགས་ལ་སྤྱི་ཚོགས་དྲ་ལམ་གྱི་དུས་ཡིན་པ་ལ་མ་ལྟོས་པར་ཡང་ཅིག་བོད་པའི་གི་གནད་དོན་འདི་ཁྱབ་ཆེན་པོ་ཅིག་ཡོང་ཡའི་ཆེད་དུ་གནས་ཚུལ་གོ་རྟོགས་དང་འབྲེལ་བྱས་ཡང་དྲིལ་བསྒྲགས་བྱེད་ཡ་དེ་གནད་འགག་ཆེན་པོ་ཅིག་ལ་གཟིགས་བསྡད་ཀྱི་ཡོད་པ་ཅིག་གསུངས་ཀྱི་འདུག་ཨ་ད་རེས་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་ལེ་ཚན་འདི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་རྣམ་པ་ཚོ་ང་ཚོའི་ལེ་ཚན་གསན་པ་ཐུགས་རྗེ་ཆེ་བདུན་ཕྲག་རྗེས་མ་སླར་ཡང་མཇལ་ཡོང་མ་མཇལ་བར་བདེ་བར་བཞུགས་བཀྲ་ཤིས་བདེ་ལེགས། ཐེངས་འདིའི་ལས་རིམ་ཁག་མཇུག་བསྡུ་མ་ཞུ་གོང་དེ་གཡུ་སྒྲོན་གྱི་གལ་ཆེན་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། རྒྱ་ནག་གི་ཟི་ཁྲོན་ཞིང་ཆེན་དཔོན་རིགས་ཁག་ཅིག་སྡེ་དགེ་རྫོང་དུ་སླེབས་ཡོད་པ་དང། འཛིན་བཟུང་བྱས་པའི་བོད་མི་ཚོ་ཉེས་རྡུང་དྲག་པོ་བཏང་ཡོད་པ་རེད་འདུག།

ས་ཁུལ་ནང་བྱུང་པའི་གནས་ཚུལ་ཕྱི་ཕྱོགས་ཀྱིས་ཤེས་རྟོགས་མེད་པར་འགྱུར་སྲིད་པའི་ཐད་མང་ཚོགས་ཁྲོད་སེམས་ཁྲལ་བྱེད་མཁན་མང་པོ་ཡོད་པའི་སྐོར་ངོ་སྤྲོད་གནང་ཡོད་པ་རེད། རྒྱ་ནག་གཞུང་གིས་བོད་སྡེ་དགེ་རྫོང་ཁོངས་ཀྱི་དབོན་པོ་སྟོད་ཁུལ་གྱི་བོད་མི་འཛིན་བཟུང་བྱས་པར་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ཧ་ཅང་གི་ཐུགས་འཚབ་ཡོད་པ་གསལ་སྟོན་གནང་འདུག། ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས Belgium རྒྱལ་ས Brussels ན་འཚོགས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལྷན་ཚོགས་དེའི་ཐོག་ཕེབས་པའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་ཀྱི་སྡེ་དགེའི་ཁུལ་དུ་འཚེ་མེད་ཞི་བའི་ཐོག་ནས་ཞུ་འབོད་བྱེད་མཁན་བོད་མི་ཚོའི་ཐོབ་ཐང་བརྩི་འཇོག་མི་བྱེད་པར་ཚད་ལས་འདས་པའི་དྲག་གནོན་བྱ་སྤྱོད་ལག་བསྟར་བྱེད་པ་ནི་བཟོད་ཐབས་མེད་པ་ཞིག་ཡིན་ཞིང། ང་ཚོས་རྒྱ་ནག་གཞུང་ལ་འཛིན་བཟུང་བྱས་པའི་བོད་མི་རྣམས་གློད་བཀྲོལ་གཏོང་དགོས་པ་དང་བོད་མི་ཚོའི་ཐོབ་ཐང་དང་རེ་འདོད་རྣམས་ལ་བརྩི་འཇོག་བྱ་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ལ། འཛམ་གླིང་སྤྱི་ཚོགས་ཀྱིས་བོད་ནང་བོད་མི་ཚོའི་འབོད་སྒྲ་དང་རྒྱ་ནག་གཞུང་གིས་བོད་ནང་དུ་ནོར་འཁྲུལ་སྲིད་བྱུས་ལག་བསྟར་བྱེད་པའི་བྱ་སྤྱོད་ལ་བོད་མི་ཚོས་ཁ་གཏད་གདོང་ལེན་བྱེད་པའི་དངོས་བདེན་གྱི་གནས་སྟངས་རྣམས་ངེས་པར་དུ་ཤེས་རྟོགས་ཐུབ་པ་གནང་དགོས་པའི་ནན་བརྗོད་གནང་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པ་ཐུགས་རྗེ་ཆེ།